དང། གཡས་གཡོན་མིག་གཉིས་ཉི་ཟླ། རྣ་བ་གཉིས་གདུགས་དང་རྒྱལ་མཚན། སྙིང་ནི་ཡིད་བཞིན་ནོར་བུ། ཕྱི་ཤ་ནང་ཤ་ཡོངས་སུ་སྤྱོད་པ་ལ། ལྷ་མིའི་འདོད་ཡོན་དཔལ་འབྱོར་ཕུན་སུམ་ཚོགས། དང། འདོད་དགུ་རྒྱ་མཚོའི་མཎྜལ་བཟང་པོ་གོང་ལ་ཡང་ཕཊ་ཅིག་ཡོད་རེད་ཕཊ། འདོད་དགུ་རྒྱ་མཚོའི་མཎྜལ་བཟང་པོ། དཀའ་ཆེན་གྱི་གསུང་ལ་དེ་ཡོད་རེད། དུས་སྦྱོར་འདི་ནི་ཡོད་མ་རེད། ལབ་ནའི་ཆོག་གི་རེད་མ་ལབ་ནའི་ཆོག་གི་རེད། ཕཊ་ཟེར་ཡ་གཅོད་པའི་དོན་ཡིན་ས། འདོད་དགུ་རྒྱ་མཚོའི་མཎྜལ་བཟང་པོ་སྟོང་གསུམ་གྱི་སྟོང། པའི་སྟོང། མཉམ་པར་བུ་ག་ཚད་སོ་སོའི་ལུས་ཀྱི་སྤྱོད་ཚུལ་གྱི་བསམ་བློ་གཏོང་ཚར་ནས།

དེ་ལ་ནང་གི་མཎྜལ་ཟེར་དགོས་ཡ་དེ་རང་གི་ལུས་རེ་བ་རང་གི་ལུས་ཀྱི་ཆ་ཤས་ལས་གྲུབ་པ་ཡིན་ཙང་ལུས་དེ་ད་ལྟ་ནང་ཤེས་པས་ཟིན་པ་རེད། ལུས་ལ་ཁབ་བཙུགས་ན་གི་རེ་བ། ཚ་གྲང་གི་པའི་རེག་པ་མྱང་ཡ་ཡོག་རེ་བ་བྱེད་ཙང་ཁོ་ལ་ཤེས་པ་ཡོད་པའི་རྟགས་དེ་དེ་རེད། ཤེས་རྒྱུད་ཀྱིས་ཟིན་པ་ཡིན་ཙང་ནང་གི་གཟུགས་རེད། ནང་གི་གཟུགས་དེ་སྒྲུབ་གཞི་བྱས་ནས་བ་མཎྜལ་ལ་བྱིན་གྱིས་བརླབས་ཡོང་དུས་བས་མཎྜལ་ལ་བསྐྱེད་ཡོང་དུས་སྒྲུབ་གཞི་ནང་གི་གཟུགས་ཡིན་ཙང་དེ་ལ་བརྟེན་ནས་བསྐྱེད་ཡོང་དུས་རི་རབ་གླིང་བཞི་ཚོ་ལ་ད་ཤེས་པ་ཡོག་མ་རེད་དེ་ཡིན་ནའི་འོ་དེ་འདྲ་ལ་བ་སྒྲུབ་གཞི་ནང་གི་གཟུགས་ཡིན་པའི་རྐྱེན་གྱིས་མཎྜལ་ནང་གི་མཎྜལ་ཟེར་གི་རེད། འོ་དེ་ལྟ་བུའི་མཎྜལ་དེ་དེ་ནི་རྩ་བརྒྱུད་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་བསྟན་སྲུང་དམ་ཅན་རྒྱ་མཚོའི་ཚོགས་དང་བཅས་པ་ཐམས་ཅད་ལ་འབུལ་ནས། ཨ་ནི་བཞེས་ནས་བྱིན་རླབས་དངོས་གྲུབ་སྩལ་དུ་གསོལ་ཟེར་གསོལ་བ་བཏབ། Cutting། Attachment།

དང་བྱིན་རླབས་ཞུ་བའོ། དང་པོ་ལ་གསུམ་ཚོགས་ཞིང་གསལ་བཏབ་ནས་སྣང་སེམས་དབང་དུ་བསྡུ་བ། བསགས་སྦྱང་གི་གནད་བསྡུས་པ་ཡན་ལག་བདུན་པ་མཎྜལ་དང་བཅས་པ་ཕུལ་བ། ཕུལ་ནས་རེ་དོགས་འགོག་པའི་གསོལ་འདེབས་བྱས་པ། བྱང་ཆུབ་ཀྱི་སེམས་བསྐྱེད་དེ་ཤ་ཁྲག་སྟེར་བའོ། དང་པོ་བ་ནི། རང་གི་བའི་སྤྱི་བོར་པདྨ་དང་ཉི་མའི་གདན་ལ་ངོ་བོ་རྩ་བའི་བླ་མ་དང་དབྱེར་མེད་པའི་མ་ཅིག་ལབ་ཀྱི་སྒྲོན་མ་ཡིན་པ་ལ་ཞེས་པ་ནས་ས་གཞི་ཐམས་ཅད་མུ་བཞི་སྟེ་གང་བར་བསམ་ལ་ཞེས་པའི་བར་གྱིས་སྟོན། འདི་ཡི་སྐབས་སུ་གོང་གི་སྟོང་པའི་ངང་ཉིད་སྟོང་པའི་ངང་ལས་རང་ཉིད་ཐ་མལ་པའི་རྣམ་པ་ཅན། དེ་ཡང་ཡང་རང་གི་བའི་ལུས་དཀར་ཞིང་ཚོ་ལ་སྣུམ་ཞིང་བརྗིད་པ་རིའི་རྒྱལ་པོ་རི་རབ་ཙམ་དང་མཉམ་པ་ཞིག། དེའི་སྤྱི་བོར་སྣ་ཚོགས་པད་མ་དང་ཉི་མའི་སྤྱི་བོ་ཡི་སྟེང་དུ་བཅོམ་ལྡན་འདས་མ་དགོངས་ཤིང། གཞན་རྣམས་གོ་སླ་གཉིས་པ་བསགས་སྦྱང་གི་གནད་བསྡུས་པ་ཡན་ལག་བདུན་པ་མཎྜལ་དང་བཅས་པ་འབུལ་བའི་ཚིག་རིས་གཞུང་ན་གོ་སླ་ཞིང་ལྡན་པས་སྟོང་བ་ཡང་དྲག་བྱེད་དྲུག་ཅུ་དྲག་བྱེད་སྒྲ་སྙན་གཞན་ཞེས་པ་ནས་གདུང་བྱེད་རེ་ཞེས་པའི་བར་གྱིས་ཆོས་འཁོར་བསྐོར་བའི་ཡན་ལག་ཇི་སྲིད་བར་དང་མི་མངོན་པའི་ཞེས་པའི་ཚིག་རྐང་ཕྱེད་ཕྱིན་ཅི་མྱ་ངན་ལས་མི་འདའ། གསོལ་བ་འདེབས་པའི་ཡན་ལག་སྟོན་པ་ཡིན་ནོ། མཎྜལ་འབུལ་བའི་ཚིག་རིས་གཞུང་ནས་བྱུང་བ་ལྟར་བརྗོད་པའི་རྗེས་སུ་རེ་དོགས་འགོག་པའི་གསོལ་འདེབས་བྱ་བ་ནི། དོ་ནུབ་ནས་ལྷ་འདྲེ་སྡང་བ་ཅན་ཐམས་ཅད་ལམ་དུ་སློང་བ་བྱིན་གྱིས་བརླབ་ཏུ་གསོལ། རྐྱེན་དང། རེ་དོགས་རོ་སྙོམས་པ་བྱིན་གྱིས་བརླབ་ཏུ་གསོལ་ན་ཚ་དང་སྡུག་བསྔལ་དགེ་སྦྱོར་གྱི་གྲོགས་སུ་འཆར་བ་བྱིན་གྱིས་བརླབ་ཏུ་གསོལ་རྐྱེན་ངན་པ་ཐམས་ཅད། རྐྱེན་ངན་པ་ཅན་ཐམས་ཅད། ལམ་དུ་སློང་བ་བྱིན་གྱིས་བརླབ་ཏུ་གསོལ། ཞེས་གདུང་ཤུགས་དྲག་པོས་བསྐུལ་ནས་གསོལ་བ་འདེབས་དགོས་སོ།

གཡས་གཡོན་མེ་ཉིད་ཉི་ཟླ་རྣ་བ་གཉིས་གདུགས་དང་རྒྱལ་མཚན་སྙིང་ནི་ཡིད་བཞིན་ནོར་བུ་ཕྱི་ཤ་ནང་ཤ་ཡོངས་སུ་གྱུར་པ། ལྷ་མི་འདོད་ཡོན་ཕན་གྱི་ཕུན་སུམ་ཚོགས། འདོད་རྒུ་རྒྱ་མཚོའི་མཎྜལ་བཟང་པོ་འདི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དང་མཐུ་ལྡན་བསྟན་སྲུང་རྒྱ་མཚོ་ལ་འབུལ་ན་ཐུགས་རྗེས་བཞེས་ལ་བྱིན་རླབས་དངོས་གྲུབ་སྩོལ། བརྩེ་བས་བཞེས་ལ་བྱིན། བདག་རྒྱུད་བྱིན་གྱིས་རློབས་ཐུགས་རྗེས་བཞེས་ནས་མཆོག་ཐུན་དངོས་གྲུབ་སྩོལ། དེ་ནས་ཕ་མར། ཕ་མ་འདྲེ་གདོན་སོགས་སེམས་ཅན་ལ་དམིགས་ནས་བྱང་ཆུབ་སེམས་གཉིས་སྦྱོང་ཚུལ་གྱི་མན་ངག་ཡོངས་སུ་རྫོགས་པ་བསྒོམ་པ་ནི། བླང་དོར་མིག་ལྡོངས་ཁོང་ཁྲོའི་མཚོན་རྣོན་གྱིས། མཐོ་རིས་སྒོ། མཐོ་རིས་སྒོ་བཅད། འདོད་སྲེད་ཞགས་པས་བསྡམ། ལས་ཉོན་སྲིད་པའི་རྒྱ་མཚོར་ཁྱེར་བ་ཡི་མ་རྒན་ལྷ་འདྲེ་མི་དང་དུད་འགྲོ་སོགས། ད་ལྟ་དགྲ་གཉེན་བར་མ་སོ་སོ་རུ་སྣང་ཡང་དགྲ་གཉེན་སོ་སོ་མ་ངེས་པས་རིས་སུ་བཅད་ནས་ཆགས་སྡང་མི་བྱེད་པར་སེམས་ཅན་རྣམས་ལ་སྙོམས་པའི་བཏང་སྙོམས་བསྒོམ། འཁོར་བར་འཁྱམས་ལ་ཐོག་མ་མ་མཆིས་པས་མངལ་དུ་སྐྱེ་བ་ལ་ཡང་ཐོག་མ་མེད་དེ་ཕྱིར་སེམས་ཅན་ཐམས་ཅད་རང་གི་མ། ལེགས་པར་ཤེས་པས་མར་ཤེས་ནད་བསྟེན་བསྒོམ། ད་འདི་ནི་རེ། རེ་དོགས་འགོ་བའི་སོས་འདས་དེ་ཚ་ན་ལངས་ལ་མི།

ཞེས་གསུངས་པ་ལྟར་བྱམས་སྙིང་རྗེ་བྱང་ཆུབ་སེམས་གཉིས་བསྒོམ་པ་བ་ནང་གི་གཅོད་ལ་ཉམས་སུ་ལེན་པར་བྱེད་པ་ལ་ཐོག་མ་བཏང་སྙོམས་བསྒོམ་དགོས་པས་དེ་ཡང་གཞུང་དུ་དེ་ནས་སེམས་ཅན་ཐམས་ཅད་ལ་ཉེ་རིང་མེད་པའི་བཏང་སྙོམས་ལ་གནས་པའི་ངང་ནས་ཞེས་གསུངས་པའི་དོན། སེམས་ཅན་ཐམས་ཅད་ལ་ཉེ་རིང་མེད་པར་བྱ་སྟེ། གཅོད་གཞུང་ཐར་འདོད་དེད་དཔོན་གྱི་གསུང་བཅད། ད་ལྟ་ལ་རྗེ་འདི་མ་ང་སྟོན་དུ་སེམས་བསྒོམ་ཡག་དེ་ནང་གི་གཅོད་ཡིན་གསུངས་མཁན་འདི་རྗེ་བློ་གྲོས་སྦས་པའི་གསུང་བཅད། འོ་དེ་འདྲ་ཅིག་ཡིན་པ་རེད། ཞེས་གསུངས་པའི་དོན་རྣམ་པ་ཉམས་སུ་ལེན་པར་འདོད་ན་ག་རེ། འདྲེ་གདོན་སོགས་ཕ་མ་སེམས་ཅན་འགའ་ཞིག་ལ་ཉེ་བར་བཟུང་ནས་ཕན་འདོགས་པ་དང་འགའ་ཞིག་ལ་རིང་བར་བཟུང་ནས་གནོད་པ་སྐྱེལ་བས། ཆ་གཉིས་མི་བྱ་བར། ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་པར་བྱའོ་སྙམ་པ་སྙམ་པའི་ངང་ནས་འཁོར་བ་ལ་ཐོག་མ་མེད་པས་བདག་གི་སྐྱེ་བ་ལ་ཐོག་མ་མེད་ཅེས་སོགས་རྒྱུ་འབྲས་མན་ངག། བདུན་བསྒོམ་ཚུལ་གཞུང་དུ་ཇི་ལྟར་བཤད་པ་བཞིན་ཉམས་སུ་ལེན་ནོ།

བླང་དོར་མིག་ལྡོངས་ཁོང་ཁྲོའི་མཚོན་རྣོན་གྱིས་མཐོ་རིས་སྒོ་བཅད་འདོད་སྲེད་ཞགས་པས་བསྡམ། ལས་ཉོན་སྲིད་པའི་རྒྱ་མཚོར་ཁྱེར་བ་ཡི་མ་རྒན་ལྷ་འདྲེ་མི་དང་དུད་འགྲོ་སོགས་ད་ལྟ་དགྲ་གཉེན་བར་མ་སོ་སོ་རུ་སྣང་ཡང་དགྲ་གཉེན་སོ་སོ་མ་ངེས་པས་རིས་སུ་བཅད་ནས་ཆགས་སྡང་མི་བྱེད་པར་སེམས་ཅན་རྣམས་ལ་སྙོམས་པའི་བཏང་སྙོམས་བསྒོམ་གསུངས་བ་རེད། འོ་ད། འདི་ཡི་དོན་དག་བསྒོམ་དགོས་རེད། བླང་དོར་གྱི་མིག་ལྡོངས་ཡོད་རེད་ང་རང་ཚོ་བླང་དོར་ལ་ལྟ་བའི་མིག་ཡོད་མ་རེད་ལོང་བ་རེད་ཆེ་བ་རེད་མཚོན་ལ་ཉམས་སུ་བླང་རྒྱུ་འདི་བླང་དགོས་རེད་སྤང་རྒྱུ་འདི་སྤང་དགོས་རེད།

སྲིད་པའི་འདོད་ཆགས་འཁོར་བ་གཅིག་གི་འདོད་ཆགས་དེ་རེད། འདོད་པའི་འདོད་ཆགས་འདོད་པའི་འདོད་ཆགས་ང་རང་ཚོ་གི་དེ་འདོད་པའི་ཁམས་ཀྱི་འདོད་ཆགས། དེ་གཉིས་ཀྱི་ཚུལ་ཁྱིམ་ནི་ང་རང་ཚོ་བས་ཚུལ་ཐག་རིས་རིས་ཡག་པོ་བཅིངས་ཆུ་དུ་མར་བསྐུར་བཞག་པའི་ཚུལ་རེད་བོ། ལས་ཉོན་སྲིད་པའི་རྒྱ་མཚོར་ཁྱེར་བ་ཡིས་ནི་ལས་བསགས། ཉོན་མོངས་པ་དང་ལས་མི་དགེ་བའི་རི་མོས་ཅི་བསགས་ནི་ལས་ཀྱི་འབྲས་བུ་ལ་ཁྱེར་འགྲོ་ནི་བས། སྐྱེ་རྒ་ན་འཆི་ཡི་རྦ་ཀློང་དྲག་ཏུ་འཁྲུགས་པའི་ཆུ་བོའི་ནང་ལ་ཁྱེར་ནས་འཁོར་བའི་རྒྱ་མཚོ་ནི་ད་ཡང་མེད་པ།

མ་རྒན་ལྷ་འདྲེ་མི་དང་དུད་འགྲོ་སོགས། ད་རང་གི་མར་གྱུར་པའི་ལྷ་འདྲེ་མི་དུད་འགྲོ་སོགས་དེ་ནི་མདོར་ན་སེམས་ཅན་སུ་འདྲ་ཡིན་ན་ཡང་རེད་ད་ལྟ་དགྲ་གཉེན་བར་མ་སོ་སོར་ད་ནི་ང་རང་ཚོ་དགྲ་ཡིན་ཟེར་མ་དགའ་ས་ཅིག་ཡོད་རེད་གཉེན་ཡིན་གྲོགས་པོ་ཡིན་ཟེར་དགའ་ས་ཅིག་ཡོད་རེད་སོ་སོ་ཡོད་རེད་ཡོད་རེད་དེ་ཡིན་ནའི་དགྲ་དང་གཉེན་སོ་སོར་ངེས་པ་ཡོད་མ་རེད་མ་ངེས་པ་རེད་དེ་འདྲ་ཡིན་ཙང་དགྲ་དང་རིགས་བག་བག་སོ་རིས་སུ་བཅད་ནས་ཆགས་སྡང་བྱེད་རྒྱུ་མེད།

དེ་རྗེས་སེམས་ཅན་ཐམས་ཅད་རང་གི་མར་ལེགས་པར་ཤེས་པའི་མར་ཤེས་ནན་ཏན་བསྒོམ། ང་རང་ཚོ་འཁོར་བ་ལ་ཐོག་མ་ཡོད་མ་རེད། ཐོག་མ་དེ་དུས་ནས་བྱུང་བ་རེད་ཟེར་ཡ་ཡོད་མ་རེད་སྔན་མ་སྔན་མ་སྔན་མ་ཡར་བརྩིས་ནས་ཡར་ཐུག་འགྲོ་ས་རྩ་བ་ནས་ཡོད་མ་རེད་འཁོར་བ་ནས་འཁྱམ་ཡ་དེ་ལ་ཐོག་མ་རྩ་ནས་མེད། དེ་མེད་པ་ཡིན་ཙང་འཁོར་བའི་སྐྱེ་བ་ལ་ཐོག་མ་མེད། སྐྱེ་བ་ལྟ་བ་རེ་ཞིག་ང་ཚོ་རྫུས་སྐྱེས་འདྲ་བོ་དང་དྲོད་གཤེར་ལས་སྐྱེ་བ་གཅིག་པུ་མ་རེད་མངལ་ནས་སྐྱེ་བ་ལའང་ཐོག་མ་མེད།

གཅིག་བྱས་ན། ཨ་མ་བཀའ་དྲིན་ཆེན་པོ་མེད་ཟེར་གྱི་རེད་ཨ་མས་ཕུད་བྱུང། ཆུང་ཆུང་སྐོར་ནས་ཨ་མས་ཕུད་བྱུང་སྐུ་དྲག་ལ་བཏོན་བྱུང། ཁ་ལག་སྤྲད་མ་བྱུང། ཟེར་བས་ཕུད་བཞག་པ་མང་པོ་ཡོད་རེད་དེ་བ་ཁ། ཨ་མས་བདག་པོ་མ་རྒྱག་མཁན་མང་པོ་ཡོད་རེད་ཨ་མས་སྤུ་གུ་བསད་མཁན་ལས་ཡོད་རེད། པ་ཕས་སྤུ་གུ་བསད་མཁན་ལས་ཡོད་རེད། དེ་འདྲས་ཡོད་པ་ཡིན་ཙང་ཡང་འགའ་ཤས་ཨ་མས་བྱམས་པོ་མ་བྱས་མཁན་ཡོད་ཀྱི་རེད། ཨ་མས་བྱམས་པོ་མ་བྱས་ང་རས་ཡག་པོ་མ་བྱས། ང་རས་ཡག་པོ་མ་བྱས་ཨ་མས་བྱམས་པོ་མ་བྱས་ཟེར་ཡག་རེད་པ་དེ་འདྲས་ཡོད་རེད་ད།

དེ་ངས་བཤད་མི་དགོས་རེད་ཁྱེད་རང་ཚོས་ཤེས་ཀྱི་རེད། བྱས་ཙང་དུས་ཚོད་ཀྱིས་ཨ་མ་བཀའ་དྲིན་ཆེན་པོ་མེད་ཨ་མ་དེ་སྡུག་ཅག་ཡིན་བསམ་པ་དྲན་གྱི་ཡོད་རེད་ཨ་མ་བཀའ་དྲིན་ཆེན་པོ་རེད། ཨ་མ་བཀའ་དྲིན་ཆེན་པོ་མེད་ན། ཨ་ནི། ཐོག་མར་སྐྱེས་དུས་ནས་བསད་བཞག་འགྲོ་ཁག་པོ་རེད། དེ་མིན་ན་ཁོག་པ་ནང་ཡོད་དུས་ནས་བཏོན་ཕར་གཅིག་བྱེད་རྒྱུ་ཡོད་རེད་དང་མེད་པ་བཟོ་རྒྱུ་ཡོད་རེད་བྱེད་འགྲོ་ཁག་པོ་རེད། ཐོག་མར་སྐྱེས་འོང་དུས་གཅེས་པོ་བྱས་ཡོད་རེད་ཨ་མས། རྩ་ཆེན་པོ་བྱས། ནུ་མ་བླུད། ལྟོ་ཆས་སྤྲད། དྲོད་ལ་སྦྱར། དཔེ་བྱམས་པོ་བྱས་སོགས་བུ་སྟོན། སྐད་ཆ་བཤད་བསླབ་འགྲོ་བསླབ་སྡོད་བསླབ། ཨོ་ཟ་བསླབ་འཐུང་བསླབ། ཡར་འཚར་ལོངས་བྱས་འདི་དཔེ་མི་མི་གྲལ་དུ་འགྲོ་བ་བཟོས། བསམ་བློ་ཡོད་ངེས་པ། གང་ག་ཨ་མས་བསླབ་པ་རེད། དང་པོ་སྐྱེས་འོང་དུས་འབུ་དང་གཅིག་པ་རེད། ད་དུང་འབུ་དྲག་གི་རེད་འབུ་ཚོ་ཕར་འགྲོ་ཤེས་པ་རེད་འགྲོ་ཤེས་པ་རང་མགོ་ཐོན་པ་རེད་དང་པོ་སྐྱེས་འོང་དུས་ཤ་རེད་ཤ་རྡོག་རྡོག་གཅིག་མ་གཏོགས་ཡར་ལངས་ཤེས་ཀྱི་མེད་པ་འགྲོ་ཤེས་ཀྱི་མེད་པ་རང་མགོ་ཐོན་ཡ་ཡོད་མ་རེད།

གྲོང་པའི་ཁྲི་རོ་ན་གྲོང་པ་ན་མྱང་ཚོ་ལས་པའི་གཟུགས་ཕྱུང་དོགས་པས་དབང་ཕྱུང་དོགས་བསམ་པས་ཨོ་དེ་ནས་ཡིན་ཆེགས་དཔེ་སེམས་ཁྲལ་བྱས་ནས་གསོས་བསྡད་ཡོད་རེད། དེ་ནས་གསོས་བསྡད་ནས་ཡར་འཚར་ལོངས་ཡོང་དུས་ཨ་མས་ཕུད་དགོས་ཡ་དེ་ཕྱེད་ཀ་ཨ་མ་ཡིན་འགྲོ་དེ་ཕྱེད་ཀ་སོ་སོས་མ་བྱུང་བ་རེད་སོ་སོས་ཡག་པོ་མ་བྱས་ཙང་ཕུད་དགོས་རེད་མ་གཏོགས་གཞན་ཨ་མས་སྤུ་གུ་ཕུད་ཀྱི་མ་རེད། ཨ་ནི་ཡར་ཙམ་སླེབས་འོང་དུས་དེ་ནས་བསམ་བློ་གཉིས་ཆགས་སྡང་རྨོངས་གསུམ་ལྟར